ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་ཁྱེད་རྣམ་ཚོས་གསུང་འདོད་ཡོད་པའི་གནད་དོན་ཁག་རེས་གཟའ་ཟླ་བ་ནས་པ་སངས་བར་དུ་ཨ་རིའི་རྒྱལ་ས་ཝཱ་ཤིང་ཊོན་གྱི་སྔ་དྲོའི་ཆུ་ཚོད་བཅུ་པ་ནས་བཅུ་གཅིག་བར་དུ་འབྲེལ་བ་གནང་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་འདི་ང་ཚོ་གཏམ་གླེང་གི་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རིང་གི་ང་ཚོའི་ལེ་ཚན་འདི་ནང་ལོགས་ལ་ཡང། ཆོས་རྒྱལ་སྲོང་བཙན་སྒམ་པོའི་ནི་མཛད་རྗེས་ད་རིང་གི་ལེ་ཚན་འདི་ནང་ལོགས་ལ་ངོ་སྤྲོད་ཞུ་གི་ཡིན། ད་རིང་ང་ཚོའི་ལེ་ཚན་འདི་ནང་ལོགས་ལ་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་བགྲེས་པ

གི་ལོ་རྒྱུས་ཀྱི་དེབ་དེའི་ནང་ལོགས་ལ་ཆོས་རྒྱལ་སྲོང་བཙན་སྒམ་པོས་རྒྱལ་པོ་ཐེངས་གཉིས་གནང་བ་ཞེས་བྱས་ཡོད་དུས་ཀ་ནས་འདིའི་སྐབས་ལ་རྒྱལ་པོའི་སྲས་ནི་གུང་རི་གུང་བཙན་གྱིས་བོད་ལ་སྐབས་གཅིག་གི་ད་དབང་བསྒྱུར་ཅིག་གནང་ཡོད་རེད་དེ་ཡིན་ན་དུས་ཡུན་ཐུང་ཐུང་ཅིག་ཡིན་དུས་བསྐྱར་དུ་སྲོང་བཙན་སྒམ་པོས་ཡང་དབང་བསྒྱུར་ཅིག་གནང་པ་དང་དེའི་ལོ་རྒྱུས་ཅིག་ཡོད་པའི་ཁྲོད་ནས་ཡང་ང་ཚོས་ནི་ལེ་ཚན་གྱི་ཁྲོད་དེ་ཡང་གུང་རི་གུང་བཙན་དང་འབྲེལ་ཡོད་ཀྱི་གནས་ཚུལ་ཁག་ཅིག་ངོ་སྤྲོད་ཞུ་གི་ཡིན། ད་ལྟ་བོད་ཀྱི་ཁྲིམས་སྲོལ་གཏན་འབེབས་གནང་བ་དང་འདི་གས་ཀྱི་ཐོག་ནས་ཞུས་པ་ཡིན་ན་ལས་བོད་འདི་ལྟ་བུ་དབང་དུ་གཅིག་ཏུ་བསྡུས་པའི་རྗེས་ལ་བོད་ཡོངས་ལ་གཅིག་གྱུར་གྱི་སྲིད་དབང་གཅིག་བཙུགས་གནང་བ་དེ་ཡིན་པས་ན་སྲ་བརྟན་ཡོང་ཡག་གི་ཆེད་དུ་ད་བོད་ཀྱི་སྤྱི་ཚོགས་ཀྱི་སྒྲོམ་གཞི་ཞུ་ན་རེད་སྒྲིག་གཞི་དང་ཁྲིམས་སྲོལ་འདི་གཏན་འབེབས་ཡང་ག་འདྲ་རེ་གཅིག་གནང་ཡོད་ན། ལགས་ད་སྒྲོལ་དཀར་ལགས་གཞི་རྩའི་ད་ང་ཚོའི་གི་བཙན་པོ་སྲོང་བཙན་སྒམ་པོས་བོད་ཀྱི་ཆབ་སྲིད་ཀྱི་ཐོག་ལ་མཛད་པ་རླབས་ཆེ་བོ་ཞེ་བོ་ཅིག་ཡོད་པ་འདི་ད

བསམ་བློ་བཏང་སྟངས་ཟེར་ནའང་འདྲ་འདུ་ཤེས་ཟེར་ནའང་འདྲ་གཅིག་གྱུར་ཡོང་བའི་གི་ཆེད་དུ་སངས་རྒྱས་ཆོས་ལུགས་བོད་ལ་གདན་འདྲེན་ཞུས་བྱས། ཨ་ནི་ཡེ་ད། ལྷ་ས་གཙུག་ལག་ཁང་དང་ར་མོ་ཆེ་གཙུག་ལག་ཁང་དང་དེ་ག་ནང་བཞིན་པོ་ཏ་ལ་མཐའ་འདུལ་ཡང་འདུལ་གཙུག་ལག་ཁང་བཞེངས་ཡས་དེ་ཚོ་མཛད་པ་ཆེ་ཤོས་གཅིག་བྱས། ད་དེའི་རྗེས་ལ་ད་རུང་དང་སྲོང་བཙན་གི་ད་བོད་དེ་ག་རེ་ཟེར་ན་ཕྱིའི་རྒྱལ་ཁབ་དང་འབྲེལ་འདྲིས་བྱེད་ཡས་ད་མི་རིགས་རང་ཉིད་ཡར་རྒྱས་གཏོང་ཡས་ཆེད་དུ་རྒྱལ་ཁབ་སྲ་བརྟན་ཡོང་ཡས་ཆེད་དུ་ཨ་ནི་ཐོན་མི་སམ་བྷོ་ཊ་ལ་སོགས་པ་ཨ་ནི་བློ་རྣོ་བ་བཅུ་དྲུག་ཙམ་ཞིག་རྒྱ་གར་ལ

ང་རང་ཚོ་ནང་ལོགས་ཀྱི་རྒྱལ་ཕྲན་དེ་ཚོ་ནས་ག་རེ་ཟེར་ན་བཙུན་མོ་བསུས་རྗེས་ནི་ནང་ཁུལ་གྱི་རྒྱལ་ཕྲན་དེ་ཚོ་ནི་བཙན་པོའི་གྱི་རྒྱལ་ཕྲན་མངའ་འོག་ལ་ནི་སྲ་བརྟན་ཡོང་ཡག་གི་དེ་འདྲའི་གྱི་མཛད་པ་དེ་ཚོ་ད་སྲོང་བཙན་རང་གི་དངོས་གནས་ཀྱི་ད་མཛད་པ་གལ་ཆེ་ཤོས་ཅིག་ཆགས་བསྡད་ས་རེད། ད་དེ་མ་ཡིན་པའི་གྱི་ང་ཚོའི་གྱི་ཡོངས་གྲགས་ནམ་རྒྱུན་ང་ཚོས་བཤད་བསྡད་གྱི་སྲོང་བཙན་སྒམ་པོའི་སྐབས་སུ་ཁོས་སུམ་ཅུ་སོ་དྲུག་བཟོས་རེད་ཟེར་སོ་དང་ང་ཚོས་ཁྲིམས་གྱི་དེ་འདྲ་མང་པོ་བཟོས་རེད་ཟེར་ད་ནི་དེ་ག་ནང་བཞིན་གྱི་ང་ཚོའི་གྱི་མིའི།

དེང་སང་གི་ས་ཁུལ་ཟེར་སྟངས་ལ་བྱས་པ་ཡིན་ན་ད་ལྷ་ས་གྲོང་ཁྱེར་ལྟེ་བར་གྱུར་པའི་གི་ཨ་ནི་ལྷ་ས་ཧྲི་ཡིན་ན་ལབ་ཀྱི་འདུག་ང་ཚོ་ལྷ་ས་གྲོང་ཁྱེར་གི་ཁྱབ་ཁོངས་ལ་ཡོད་རྒྱུ་གི་རྫོང་བདུན་ཟེར་རྒྱུ་ར་འདི་གི་རྒྱལ་རྒྱུ་དེ་ད་དབུས་རུ་ཟེར་གི་རུ་གཅིག་བྱས་ཅི་ད་རུ་མངའ་སྡེ་གཅིག་བཟོས་རེད་ད་གཙོ་བོ་དེ་སྲོང་བཙན་གི་གཞི་རྩའི་གི་རུ་དེ་བཟོས་དགོས་གི་གནད་འགག་དེ་གཞི་གྲངས་གཉིས་ཆ་ཡོད་དེ། ཡོངས་གྲགས་ཀྱི་ང་ཚོས་གི་སྲོང་བཙན་གྱི་སྐབས་དེ་དུས་ཀྱི་སྲིད་འཛིན་གྱི་སྒྲིག་གཞི་ལམ་ལུགས་བཟོས་ད་དེ་དྲག་པོ་གཞི་ཤ་བཟོས་རྒྱུ་གི་རྣམ་པ་རུ་ཡིག་ཆ་ལ་གསལ་ཏེ་གོ་རེད། ད་དེའི་ཕྱི་དུས་སྐོར་སུ་དཔེ་བཞག་ན་དབུ་རུ་གི་རུ་དེ་ལ་ཆ་བཞག་ན། མ་ང་ཚོས་ཀོང་པོ་ངོས་ལ་འགྲོ་ན་ཤར་འོལ་ཁའི་ཤུག་པ་སྤུན་བདུན་ཟེར་མཁན་ཅིག་ཡོད་ད་དེ་དེ་ཤ་ང་ཚོས་ཀོང་པོ་དང་ཨ་ནི་མལ་གྲོ་གུང་དཀར་རྒྱལ་རྒྱུད་ཀྱི་ས་མཚམས་དེ་ལ་འབྲེལ་ཏེ་གོ་ད་ཨ་ནི།

དེ་ནི་ཡག་ཡོང་ན་དབུས་དང་གཙང་གི་ས་མཚམས་དང་ཡར་འབྲོག་སི་ག་སི་ཀར་བ། ཡར་འབྲོག་གི་སྣ་དཀར་རྩེ་གི་དཔལ་སྡེ་ཆུའི་ལ་ཉི་ཁ་རག་གྲོང་ཚོ་ཟེར་དེ་ཤག་ར་ངན་དུ་ས་ཆ་ངོས་འཛིན་ས་ཡོད་རེད་པ། བྱང་བྱེ་མ་ལ་རྒྱུད་ལ་དུས་སྐབས་སུ་ཡར་ཀླུང་གཙང་པོའི་གི་བྱང་ངོས་ཀྱི་རི་རྒྱུད་ད་ང་ཚོའི་ག་རེ་ཟེར་ན་བསམ་ཡས་ནས་ཚུར་བསྐྱོད་ཅིང་རྒོད་དཀར་ལ་ལབ་མཁན་ཞིག་ཡོད་ར་དེའི་རྒྱལ་རྒྱུད་དུ་ལ་ཁེལ་འགྲོ་གི་འདུག་པ། དབུས་ཀྱི་ཚད་དེ་ནི།

ཤར་པྲགས་ཀྱི་གླང་མ་གུར་ཕུབ་ལབ་མཁན་བདུན་ཡས་དེ་ང་ཚོའི་མི་ཏིག་གི་རྒྱལ་རྒྱུད་དེ་དེ་ཤག་བྱས་ན་ནག་ཆུ་དཔལ་མགོན་འདི་འདྲའི་གི་རྒྱལ་རྒྱུད་ཅིག་ལ་ཁེལ་དགོས་ས་རེད། ཨ་ལྷོ་གཉའ་ནམ་གཡག་པོའི་སྣ་ཟེར་དེ་ག་སུང་དེ་ཤག་གི་བལ་ཡུལ་དང་བོད་ཀྱི་ག་རེ་ཟེར་ན་ད་འདྲེས་མཚམས་ཀྱི་གཉའ་ནམ་རྫོང་ཞིག་ཡོད་ར་འོ་དེའི་ས་ཆ་དེ་ལ་ཁེལ་གི་འདུག་ཨ་དེ་ག་ནང་བཞིན་བྱང་བྱེ་མ་ལ་དགུ་ལབ་མཁན་ཅིག་བྱེ་མ་ལ་དགུ་ལབ་དུས་སྐབས་སུ་དེ་ཤག་བྱས་ན་ངམ་རིང་རྫོང་དང་ས་དགའ་རྫོང་འདྲེས་མཚམས་ཀྱི་ས་ཁུལ་དེ་འདྲ་ལ་ཁེལ་དགོས་ས་རེད་ཨ་ནི། བྱང་སྨྲི་ཏི་ཆུ་ནག་ལབ་མཁན་དེ་ནི་དེ་ཤག་གི་ག་རེ་ཟེར་ན་ནག་ཆུ་རྒྱལ་རྒྱུད་ལ་ཁེལ་གི་འདུག་ཨ། ད་འདིའི་གི་དབུས་ཚད་དེ་ཞོང་པ་ཚལ་ཟེར་དུས་སྐབས་སུ་རྣམ་གླིང་ཤངས། རྣམ་གླིང་རྫོང་ཡང་ན་ཤངས་ལབ་མཁན་ཤངས་པ་ཟེར་མཁན་ཅིག་ཡོད་ཨ་འདིའི་གི་ས་ཁུལ་དེ་ལ་ཁེལ་གི་འདུག་ཨ། བྱས་ཙང་དེ་ཚང་མ་ལོ་ཡར་ཀླུང་གཙང་པོའི་གཙང་གི་ངོས་ནས་བྱས་ན་དབུས་གཙང་གཉིས་སུ་ཕྱེས་པའི་གཙང་གི་ཡར་ཀླུང་གཙང་པོའི་གི་ཨ་ནི་བྱང་ངོས་ཀྱི་ག་རེ་ཟེར་ན་ད་དེ་ཤག་བྱས་ན་རིན་སྤུངས་རྫོང་དང་རྣམ་གླིང་རྫོང་དང་དེ་ག་ནང་བཞིན་གྱི་མཐོང་སྨོན་རྫོང་དང་ངམ་རིང་རྫོང་སོགས་ཀྱི་ས་ཁུལ་ཚོ་ཚང་མ་ལོ་སྐབས་དུས་ལྔ་སྟེ་ལོ་གཅིག་སོན་ཅིང་རུ་སྡེ་གཅིག་བཟོས་ད་ཚང་མ་དམག་གི་སྒྲིག་གཞི་ལ་བཟོས་ཏེ་རེད་སྐབས་དེ་དུས་དེ་ཚོ་ཚང་མ་ལོ་ད་དེ་ག་ནང་བཞིན་རུ་ལག་ལབ་དུས་སྐབས་སུ་ཤར་འཇམ་ནེ་བཀྲ་ཞེས་ས་ཆ་གཅིག་ཡོད་དེ་ཤག་བྱས་ན་ང་ཚོའི་གཙང་གི་ག་རེ་ཟེར་ན་ད་གཞིས་ཀ་རྩེ་ས་ཁུལ་གྱི་གནས་ལ་ཁེལ་དགོས་རེད་དེ་ག་ནང་བཞིན་གྱི་ལྷོ་བལ་པོ

ལོ་བདེ་བྱེད་ཀྱི་གང་ཚེ་འདི། ས་ཁུལ་དེ་ནི་སུམ་པའི་རུ་ཟེར་རུ་སྡེ་ཆེན་པོ་ལྔ་དེ་འདུག་བྱས། ཨ་ནི་འདིའི་སྒང་ལ་ཞང་ཞུང་གི་རུ་གཅིག་ཡོད་ཞང་ཞུང་གི་ག་རེ་ཟེར་ན་ད་ང་ཚོའི་སྟོད་མངའ་རིས་རྒྱལ་རྒྱུད་ཀྱི་ས་ཁུལ་དེ་ཆ་ཚང་གཅིག་ཡོད་ར། འདི་གི་རྒྱལ་རྒྱུད་འདི་སྒང་ལ་ད་རུང་དང། ད་སྐབས་དེ་དུས་རྙོག་དྲ་ཆེ་ཤོས་དེ་ག་རེ་ཆགས་བསྡད་རེད་ཟེར་ན་ཤར་ད་ང་ཚོའི་ག་རེ་ཟེར་ན་མདོ་སྨད་ཀྱི་རྒྱལ་རྒྱུད་ལྷག་པར་དུ་ཙོང་ཁ་རྒྱལ་རྒྱུད་གཡས་གཡོན་འདི་ཚོ་རུ་ག་རེ་ཟེར་ན་རྒྱ་ནག་ཐང་རྒྱལ་རབས་ཀྱིས་ཡང་བོད་ལ་བཙན་འཛུལ་བོད་ལ་ཟེར་ན་འདྲ་ག་རེ་ཟེར་ན་ཡང་བཙན་འཛུལ་བྱས་རྗེས་ས་ཆ་དེ་ཚོ་དགོས་འདོད་བྱེད་ཀྱི་ཡོད། ང་རང་ཚོའི་བོད་བཙན་པོས་ཡང་ས་ཆ་དེ་ཚོ་དགོས་འདོད་བྱེད་པ་ག་རེ་ཟེར་ན་བཙན་འཛུལ་བྱས་རྗེས་དེ་ཚོའི་ས་ཆ་ལེན་ཐུབ་པའི་ས་ཁུལ་དེ་རང་ཨ་མ་དེ་རང་ག་རེ་ཟེར་ན་འ་ཞ་ཟེར་མཁན་གྱི་ད་རུས་རྒྱུད་ཅིག་གི་དབང་བསྒྱུར་བ་བྱས་རྗེས་ས་མཚམས་ཁེལ་རྗེས་ད་བོད་བཙན་པོ་ལ་བསྐྱོད་སྒོ་ཡོད་པ་རྒྱ་ནག་ཐང་རྒྱལ་རབས་ལ་བསྐྱོད་སྒོ་ཡོད་པ་ཧ་ལམ་ལོ་ཉིས་བརྒྱ་གཡས་གཡོན་ཅིག་བཙན་པོ་སྲོང་བཙན་སྒམ་པོ་ནས་ཁྲི་རལ་བ་ཅན་གྱི་སྐབས་སུ་ད་གཞི་ནས་ང་ཚོས་དེ་རྒྱ་བོད་ས་མཚམས་ཀྱི་རྡོ་རིང་ལ་ཡི་བཙུགས་རེད་པ། འོ་དེའི་བར་དུ་ས་ཁུལ་འདི་ཚོ་ཚང་མ་ལུས་དམག་འཐབ་རྐྱང་ད། རྒྱ་ནག་དང་བོད་གཉིས་དམག་འཐབ་རྐྱང་ཁེལ་བསྡད་རེད་ད་ང་ཚོས་རྒྱ་དང་བོད་ཀྱི་དམག་འཐབ་དེ་ད་དངོས་གནས་བྱས་པ་ཡིན་ན་བཙན་པོ། མང་སྲོང་མང་བཙན་ནས་ད་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་བར་དུ་རྒྱ་དང་བོད་ཀྱི་དམག་མཚམས་ལོ་གཅིག་ཆོད་བསྡད་ཡོད་མ་རེད་པ་ད་ག་རེ་ཟེར་ན་མཚམས་མཚམས་བོད་རྒྱལ་མཚམས་མཚམས་རྒྱ་རྒྱལ་བྱེད་འོ་དེའི་སྐབས་དེའི་སྐབས་སུ་ད་དེའི་གི་ས་མཚམས་དེ་བྱས་དེ་ལ་མཐོང་ཁྱབ་བདེ་བློན་ལ་ཉེས་བྱས་ཡོད་རེད་མཐོང་ཁྱབ་བདེ་བློན་ལ་དེའི་སྐབས་སུ་ད་ཁྱོད་ཀྱི་ས་ཆ་རྒྱ་ཆེ་ཆུང་ལོས་ཅིག་ག་འདྲ་ཡོད་རེད་ཟེར་ན།

ཨ་ནི་བདེ་བློན་གྱི་ཁམས་ཆེན་པོ་གཅིག་བཙུགས་ཤིག་འདུག་ཟེར་བྱས་ཀྱི། ད་དེ་ཚོ་ཚང་མ་ལོ་དམག་གི་སྒྲིག་གཞི་ལས་གཅིག་ལས་བཟོས་ཤིག་སྲོང་བཙན་གྱིས་དེ་འདྲས་ཀྱི་སྲིད་འཛིན་གྱི་ས་ཁུལ་དེ་དམག་གི་སྒྲིག་གཞི་འདིའི་སྒང་ལ་གཞི་ནས་ཡང་ག་རེ་ཟེར་ན་ཚན་པ་ལ་ཉེ་དེ་ནི་ཞི་བའི་གྱི་སྒྲིག་གཞི་དེ་འདྲས་ལུགས་ཅིག་བཟོས་གནང་འདུག་ཨ།
ལགས་ལགས་སོ། བྱས་ཙང་ང་ཚོ་ད་ལྟ་དར་སྟབས་ལགས་ཀྱིས་ནི་ས་ཆའི་དབྱེ་མཚམས་དང་དེ་གའི་ངོ་སྤྲོད་ཞིབ་ཚགས་པོ་ཞེ་དྲག་ཅིག་གིས་གནང་སོང། ཡང་ཏག་ཏག་ཨ་ནི་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ཡང་ལོ་རྒྱུས་ངོ་སྤྲོད་གནང་པའི་སྐབས་ལ་ཡིན་པས་ན་ཨ་ནེ་ཆོས་རྒྱལ་སྲོང་བཙན་སྒམ་པོའི་སྐབས་ལ་ཡང་བོད་ཀྱི་སྤྱི་ཚོགས་ཀྱི་གནས་སྟངས་དང་སྒྲིག་གཞི་རིགས་ཁྲིམས་སྲོལ་གཏན་འབེབས་གནང་སྟངས་དེ་དང་འབྲེལ་ཡོད་ཀྱི་ཐོག་ནས་ཡང་བློན་པོ་བསྐོ་གཞག་གནང་བ་དང་ཨ་ནེ་སྤྱི་ཚོགས་ཀྱི་སྒྲིག་གཞི་ཨ་ནེ་ཁྲིམས་གཏན་འབེབས་གནང་བའི་སྐོར་ལ་ཡང་ངོ་སྤྲོད་གནང་བ་ཅིག་ཡོད་དུམ་བུ་དེ་ཅིག་ཨ་ནེ་གསན་མཁན་རྣམ་པ་ཚོར་ཡང་སྙན་སྒྲོན་ཞུ་རྒྱུ་ཡིན། རྒྱལ་པོ་འདི་ལ་བཀའ་ཡི་བློན་པོ་བརྒྱ་ཕྲག་གསུམ། འཕྲུལ་གྱི་བློན་ཆེན་བཅུ་དྲུག་བཀའ་ཡོ་གལ་འཆོས་པའི་བློན་པོ་བཅུ་བཀའ་ཡོ་གལ་འཆོས་པའི་བློན་པོ་བཅུ་ཟེར་མཁན་དེ་སྲིད་ཇུས་ལེགས་བཅོས་གཏོང་ཐུབ་མཁན་གྱི་སྲིད་ཇུས་བཟོ་མཁན་གྱི་བཟོ་མཁན་གྱི་ཨེ་ནི་བློན་པོ་གལ་ཆེན་པོ་འདི་གལ་ཏེ་བཀའ་ཡོ་གལ་འཆོས་པའི་བློན་པོ་ཟེར་མཁན་འདི་རེད་ཟེར་འདི་འདྲས་འགྲེལ་པ་གནང་མཁན་འདི་འདྲས་འདུག་ངས་བཀའ་འདྲི་ཞུས་པ་ཡིན་བཀའ་ཡོ་གལ་འཆོས་པའི་བློན་པོ་བཅུ། ནང་བློན་བཟང་པོ་དྲུག་ཕྱི་བློན་བཙན་པོ་དྲུག་མགར་སྟོང་བཙན་ཡུལ་སྲུང་བའི་མཐའ་ཡི་ས་མཚམས་སྲུང་ཐོན་མི་སམ་བྷོ་ཊས་ཡི་གེ་རྣམ་གཞག་ཕྱེ་གཉགས་ཀྱི་ཁྲི་བཟང་ཡང་སྟོན་གྱིས། རི་ཁྱིམ་ཀླུང་དུ་ཕབ་སྟེ་གྲོང་ཁྱེར་བཅོས། ཅེས་བོད་དུ་མེད་ཐབས་མེད་པའི་བློན་པོ་བཞི། ད་འདི་འདྲ། བློན་པོ་བདུན་ཡོད་རེད་བློན་པོ་གསུམ་གྱི་གཤམ་མཆན་བརྒྱབ་བཞག་ད་གཤམ་དུ་ལ་བཞི་སླེབས་ཀྱི་ཡོད་རེད། རྒྱལ་བློན་རྣམས་ཀྱིས་ཐོག་མར་བོད་ཡུལ་འདི། རུ་ཆེན་དང་དབང་རིས་བཅོ་བརྒྱད་དུ་ཕྱེ། ལུང་པ་དེ་ཚོ་འཕགས་སྐོར་དབྱེ་འབྱེད་འདྲ་པོ་བྱས་གནང་ཡིན་པ་འདྲ་དབང་རིས་བཅོ་བརྒྱད་དུ་ཕྱེ། བཅས་རྒོད་ཀྱི་སྟོང་སྡེ། དྲུག་ཅུ་རྩ་གཅིག། གཡུང། ཁེང་སྟེ་འབངས་ལས།

ས་ཞིང་བགོ་བཤའ་བརྒྱབ་བཀའ་ཁྲིམས་གཅོད་པའི་ཁོས་དཔོན་ད་ལྟ་ཁོས་དཔོན་ཟེར་མཁན་དེ་བཀའ་ཁྲིམས་གཅོད་པའི་སྲིད་གྲོས་ཁྲིམས་དཔོན་ལས་བགོ་བགོ་མཁན་བཟོ་འདྲ་ཅིག་འདུག་ད་ལྟ་ཁོས་དཔོན་ཆེན་པོ་བཅུ་བཀོད་མི་ཆོས་གཙང་མ་བཅུ་དྲུག་དང་ཁྲིམས་ཡིག་དྲུག་གཏན་ལ་ཕབ་རྒོད་ཀྱི་སྟོང་སྡེ་དྲུག་ལ་སྟོང་དཔོན་རེ་དང་སྟོང་དཔོན་རེ་རེའི་འོག་ལ་སྐུ་སྲུང་དཔུང་བུ་ཆུང་རེ་སྟོང་སྡེ་རེ་རེའི་དམག་དཔོན་དང་དཔའ་ཟླ་དཔའ་ཟླ་ཟེར་མཁན་དེ་ནི། ད་འདིའི་འོག་ལ་ཁས་ལེན་རབས་ཀྱི་དོན་ནི་དམག་དཔོན་དེའི་མདུན་ལ་ཁས་ལེན་པ་འདྲ་པོ་བྱས་ནས་ཐོན་མཁན་གྱི་དཔའ་ཟླ་ཟེར་མཁས་པའི་དགའ་སྟོན་གྱི་ནང་ལ་དེའི་ལོ་རྒྱུས་དེ་གསལ་པོ་ཞིབ་པོ་ཞིག་འདུག་དེ་ཚོ་ཕར། ཁ་ཆེམས་བཞག་ནས་ཁས་ལེན་བྱས་འགྲོ་བའི་སྒང་ལ་ཨ་ནི་ཕར་ཁ་ཆེམས་བཞག་སྒྲིལ་ཡག་རོ་སྒྲིལ་ཡག་གཟན་དེ་རྟའི་རྒྱབ་ལོགས་ལ་བཀལ་བྱས་ཨ་ནི་འདི་འདྲ་ཞིག་ཐོན་འགྲོ་གི་ཡོད་རེད་ཟེར་ཁ་ཤས་ཀྱི་ཕར་གྲིའི་གྲི་ཤུབས་ཡི་ནང་བྱས་བཅག་ཨ་ནི་གྲི་ངོ་དེ་སྐེ་རྗེན་ལ་བཀལ་ནས་ཕར་དམག་ལ་ཐོན་འགྲོ་གི་ཡོད་རེད་ཟེར་ད་དེ་ཚོ་ཕར་འདྲ་མི་འདྲ་འདི་འདྲ་མང་པོ་ཅིག་མཁས་པའི་དགའ་སྟོན་ནང་དེར་གསུངས་བཞག་ད་ང་ངེས་ཀྱི་མི་འདུག་རོབ་ཏུ་རོབ་ཏུ་རོབ་ཏུ་ངེས་པ་མ་གཏོགས་ད་དཔའ་ཟླ་རུ་དཔོན་རུ་རྒྱབ་ཁས་ལེན་གྱི་དཔའ་བོ་བཅས་རུ་རྟ་རུ་དར་ཁྲབ་རྨོག་གོ་མཚོན་དཔའ་མཚན་དཔུང་རྟགས་དཔའ་རྟགས་ཆེ་རྟགས་སོགས། དམག་ཚན་རེ་རེ་ལ་གཞིས་རྫོང་སོགས་ཡོད། གཞན་ཡང་ཡུལ་དཔོན་གྱི་ལས་སུ་ཡུལ་ཆུང་ཁྲིམས་ཀྱིས་འཚོ། དམག་དཔོན་གྱི་ལས་སུ་ཕྱིའི་དགྲ་འདུལ། ཆིབས་དཔོན་གྱི་ལས་སུ་གཤེགས་པའི་མཚོན་གསོལ། རྔན་དཔོན་གྱི་ལས་སུ་འབྲུ་དང་གསེར་དངུལ་གྱི་གཉེར་བྱེད། དྲང་དཔོན་གྱི་ལས་སུ་ཞལ་ལྕེ་གཅོད་ཡང་འདིར་དྲང་དཔོན་སེང་ཞལ་མ་གཅིག་ཐོན་གྱི་འདུག། གཞན་ཡང་བཀའ་གྲོས་ཆེན་པོ་དྲུག། ཡིག་ཚང་ཆེན་པོ་དྲུག། བཀའི་ཕྱག་རྒྱ་དྲུག། རྐྱེན་དྲུག། དཔའ་མཚན་དྲུག་སྟེ། ཁྲིམས་ཡིག་དྲུག་བསྣན་པས། བོད་ཀྱི་ཁོད་སུམ་ཅུ་སོ་དྲུག་ཟེར། ཁྲིམས་ཡིག་དྲུག་ཟེར་མཁན་དེ་ཁྲི་རྩེ་འབུམ་བཞེར་གྱི་ཁྲིམས་འབུམ་གསེར་ཐང་ཤ་བ་ཅན་གྱི་ཁྲིམས་རྒྱལ་ཁབ་དཔེ་བླངས་ཀྱི་ཁྲིམས་མདོ་ལོན་ཞུ་བཅད་ཀྱི་ཁྲིམས་དབང་ཆེན་བཅད་ཀྱི་ཁྲིམས་ཁབ་སོ་ནང་པའི་ཁྲིམས་ཏེ་ཁྲིམས་ཡིག་དྲུག་གོ། དེ་རེ་རེ་བཞིན་ཞིབ་ན། འབུམ་བཞེར་གྱི་ཁྲིམས་ཟེར་མཁན་དེ། བཀའ་ཡིག་ཆེན་མོ་དྲུག་གི་དང་པོ་སྟེ། དེ་ཡང་སྲིད་པ་དང་ཁོས་སྟོན་པ་ལས་རྒྱལ་པོ་དང་བློན་པོ་འབངས་འཁོར་མི་སྡེ་སོགས་ཀྱི་རྣམ་དབྱེ་བྱེད་པ། རུ་ཚན་ལྔ་རུ་དབྱེ། རུ་རེར་སྟོང་སྡེ་བཅུ་རེ། སྤྱི་ཁྱབ་དཔོན་ཆེན་རེ་དང་དམག་དཔོན་རྒན་གཞོན་གཉིས་རེ། དམག་དཔོན་རྒན་གཞོན་གཉིས་རེ་ཟེར་མཁན་དེ་དམག་དཔོན་དང་དཔའ་ཟླ་ཟེར་མཁན་དེ་ཡིན་མི་དྲག་སྟེ་དམག་དཔོན་རོ་དེ་དེ་ཁས་ལེན་པ་རེད་ཟེར་མཁན་དེ་དམག་དཔོན་རྒན་གཞོན་གཉིས་རེ་རུ་རྟ་ཁ་དོག་སོགས་དང་རུས་རྒྱུད་བཅོ་བརྒྱད་ལ་སོགས་པ་བགོས་པ་ཡིན་ནོ། གཉིས་པ། འབུམ་གསེར་ཐང་ཤ་བ་ཅན་གྱི་ཁྲིམས་ཟེར་མཁན་འདི་ནི་བྲེ་སྲང་སོགས་འཇལ་གཞི་དང་རུ་མཚམས་དབྱེ་ས་མཚམས་ཀྱི་རྟགས་ཀྱི་ཡོ་ད་རུ་མཚམས་དབྱེ་ཟེར་མཁན་འདི་ཚོ་རེད་ད་སོགས་རེ་དབུས་གཙང་རུ་བཞི་ལ་ཆ་བཞག་ན་གཡས་རུ་དང་གཡོན་རུ་ཟེར་ཡ་རེད

བར་ནོར་འཚོ་བས་མི་ཕོངས་པ་སོགས་མཛད་པ་གསུམ། མི་མཛད་པ་གསུམ། མི་བསྟོད་པ་གསུམ། མི་སྨད་པ་གསུམ། མི་མནར་བ་གསུམ་སྟེ་རྒྱལ་ཁྲིམས་བཅོ་ལྔར་གྲགས་ད་འདི་འདྲ་ཞིག་བཟོས་གནང་ཡོད། ད་འདི་ནས་བཞི་པ་མདོ་ལོན་ཞུ་བཅད་ཀྱི་ཁྲིམས་ནི། དེ་ནི་ཁ་དྲག་ཞན་གཉིས་རྩོད་ན། བདེན་རྫུན་བརྟག་པའི་མཐར། ཁ་དྲག་པ་མ་སྐྱེངས་པ་དང་ཁ་ཞན་པ་ཡི་ཆད་མེད་པ་རྒྱལ་པོ་མེ་ལོང་གདོང་གི་ཁྲིམས་བཞིན་བྱེད་པ་ཟེར་ད་ཁྲིམས་གཅོད་སྟངས་གཅིག་རེད་དེ། ལྔ་པ་དབང་ཆེན་བཅད་ཀྱི་ཁྲིམས་ནི། དེ་ནི་ཉེས་པ་ཅན་ལ་བབ་དོགས་ཀྱི་ཁྲིམས། དབྱེ་འབྱེད་དགེ་སློང། རིགས་གཉིས་པའི་དཔེ་ལྟར། ཅེས་འདི་ཚོ་གང་ག་ལ་བྱུང་རབས་ལོ་རྒྱུས་རེ་རེ་ཡོད་འདྲ་སྟེ་ང་ལོ་རྒྱུས་དེ་ཚོ་ངས་ཤེས་ཀྱི་མེད། དྲུག་པ། ཁབ་སོ་ནང་པའི་ཁྲིམས་ནི་ཁོས་དཔོན་གྱིས་བདེན་རྫུན་ཤན་འབྱེད་སྐབས་བར་གྱི་དཔང་པོ་དང་མིང་ཅན་གྱི་ཡུལ་མིས་བརྟགས་པ་སྟེ་དྲུག་གོ། དེ་ལྟར་འདི་ཕྱི་ཀུན་ཏུ་ཕན་པ་ཡི་བཟང་པོའི་བཀའ་ཁྲིམས་གཉན་ཞིང་དམ་པར་བསྡམས། ལ་ལ་བཙས་བརྩིགས་ཆུ་ཆེན་གྲུ་ཡིས་བཅད། རྗེ་ཡི་བཀའ་བཙན་འབངས་རྣམས་བདེ་ཞིང་སྐྱིད། རྒྱལ་པོའི་ཆབ་སྲིད་དབྱར་གྱི།

ལ་ད་དེའི་ནང་ལ་སྤྱི་བཏང་གི་ང་ཚོས་སྐུ་ངོ་ཞྭ་སྒབ་པས་འདིའི་ནང་ལ་ད་ག་འདྲ་རེ་བྱུང་གི་ཁོས་མ་ང་ཞེ་དྲག་ཟེར་བ་མི་འདུག་ཡིན་ནའང་ལ་དུས་སྐབས་དེའི་སྐབས་སུ་ང་ཚོས་གི་ཁྲིམས་བཟོས་རེད་ལབ་ཡོད་རེད་བ་ཁྲིམས་བཟོས་ཡས་གི་དེའི་ཐོག་ལ་ཨ་ནི་ཁྲིམས་ག་བ་བཟོས་རེད་བས་ཨ་ནི་ཁྲིམས་བཟོ་མཁན་དེ་སུ་རེད་བས་ཟེར་གི་འདིའི་གི་གནད་དོན་ཐོག་ལ་ཆ་བཞག་པ་ཡིན་ན་ཨ་ནི་ང་ཚོས་གི

ཁོ་ཚོ་ལ་ཧོར་ལབ་ཀྱི་མ་རེད་སོག་པོ་སི་ལབ་རེད་བ་བྱས་དང་ང་ཚོས་ཡའི་མི་རིགས་གཅིག་ལ་ཕྱི་ལོག་གི་མི་རིགས་དེ་ལ་ད་མོང་གོ་ཧན་སི་ཡའི་དེ་ལ་ང་ཚོས་ཀྱི་དུས་རབས་མི་འདྲ་བ་ལ་འབོད་སྟངས་གཉིས་འབོད་ཡོད་རེད་ས་སྐྱ་དང་ས་སྐྱ་གོང་ལ་ཧོར་སི་འབོད་ཡོད་རེད་ས་སྐྱ་དང་ས་སྐྱ་རྗེས་ལ་དགའ་ལྡན་ཕོ་བྲང་གཡས་གཡོན་ནས་བྱས་ནས་སོག་པོ་སི་འབོད་ཡོད་རེད་བྱས་དང་འདིས་ཀྱི་ཧོར་དང་འབྲེལ་བ་མེད་ཀྱང་ང་རང་ཚོ་བོད་པ་རང་ལ་ག་རེ་སི་ན་ཧོར་གྱི་ཧོར་སི་མཁན་གྱི་རུས་ཅིག་ཡོད་པ་དེ་ང་ཚོས་དེ་ནི་ར་ལུས་སྤྲོད་གི་འདུག་བ། ད་འདི་ག་ནང་བཞིན་ང་ཚོས་ཀྱི། ལྷོ་ཁ་རྒྱལ་རྒྱུད་དང་ཀོང་པོ་རྒྱལ་རྒྱུད་ཀྱི་ས་ཁུལ་དེ་ལ་སྐབས་དེ་དུས་ཡོངས་གྲགས་ཀྱི་ཁྱབ་ཆེ་ཤོས་རུས་རྒྱུད་ཚོགས་པ་མཆིམས་ལབ་ཉེ། འདི་ཡི་གེ་ཨ་ནི་ཁོད་བྱས་སོ། གྲོམ་པ་ཚལ་ལ་ཉེ། ད་གྲོམ་པ་ཚལ་ལབ་ཉེ་དེ་དེ་ཞག་ད་སྣ་ཁ་སྣང་རྫོང་རྒྱལ་རྒྱུད་དེ་འདྲ་ཞིག་ལ་ཁེལ་གྱི་མེད་འགྲོ་དེ་འདྲ་ཞིག་ལ་ངོས་འཛིན་གནང་ཉེ་དེ་འདྲ། ད་ཁོང་རང་གིས་ཁོད་བཟོ་ཉེ་ཁོད་ཟེར་དུས་དངོས་སུ་ཁྲིམས་ལ་གྱུར་བ་རེད་ཁྲིམས་བཟོ་ཉེ་དེ་ཨ་ནི

རང་བཞིན་ཅིག་ཡོད་པ་དེ་ར་ལོ་ཅིག་འཕྲོད་དགོས་འདུག་ཨ། ལགས་སོ་ལགས་སོ། བྱས་ཙང་སྟོབས་ལགས་ཀྱི་ཕར་གཅིག་བཙན་པོའི་སྐབས་ཀྱི་དུས་ཚོད་དེ་ཕར་གཅིག་གཟིགས་པ་ཡིན་པ་ན་སྐབས་དེ་དུས་ང་རང་ཚོའི་སྤྱི་ཚོགས་ཀྱི་ད་རྨང་གཞི་འདི་གཞི་ནས་བཏིང་ཡོང་པའི་སྐབས་གཅིག་གི་ཆགས་ཀྱི་ཡོད་དུས་གཅིག་གི་ས་གནས་མ་འདྲ་མ་འདྲ་ནང་ལོགས་ལ་ཁྲིམས་བཟོ་ཡག་ད་དེ་སྐད་ཀྱི་འགོ་གཅིག་བཙུགས་ཡོད་རེད་དེ་ཨ་ནི་བཙན་པོའི་སྐབས་ཀྱི་དུས་ཚོད་འདི་སྲ་བརྟན་ཡོང་ཡག་ལ་རྨང་གཞི་རྦད་དེ་ཡག་པོ་གཅིག་གི་བཏིང་ཐུབ་པ་གཅིག་གི་བྱུང་ཡོད་པ་ངོས་འཛིན་གནང་གི་ཡོད་ན།

སྤུ་རྒྱལ་བཙན་པོ་གི་ཁྲིམས་ཀྱི་འགྲོ་སྟངས་སྐོར་རང་དེབ་འདི་དེ་ང་ཚོའི་ས་གནས་ཀྱི་ཁྲིམས་བཟོ་ཉེ་དང་གཅིག་ང་ཆ་ར་བ། ད་དབུས་གཞུང་རང་ལ་ཆ་བཞག་པ་ན་ད་བློན་པོའི་སྒྲིག་གཞི་ལ་བློན་ཆེན་གྱི་སྒྲིག་གཞི་ལ་བལྟས་པ་ན་དགུང་བློན་ལབ་ཉེ་ཡོད་རེད་ནང་བློན་ལབ་ཡོད་ནས་བཀའ་ཡོ་གལ་འཆོས་པའི་བློན་པོ་ལབ་ཡོད་རེད་བཀའ་ཡོ་གལ། བྱས་ཙང་ད་འདི་གི་བློན་པོའི་སྐོར་ལ་ང་ཚོའི་ཞིབ་ཕྲ་མང་པོ་ཞེ་བོ་ཡོད་རེད་དེ་འདི་ཚོ་གསུམ་ལ་བལྟས་པ་ན་དགུང་བློན་ཟེར་ཉེ་དེ་གཙོ་བོ་དེ་ག་རེ་ཟེར་ན་ཕྱི་ལོགས་ཀྱི་ཆབ་སྲིད་ཀྱི

དུས་སྐབས་འདིའི་སྐབས་སུ་བཙན་པོའི་གི་ཁྲིམས་ཀྱི་འགྲོ་སྟངས་དེ་ཧང་སང་ཀྱི་ཡག་པོ་ཞེ་བོ་ཅིག་ཆགས་བསྡད་འདུག་ཨ། དེ་ག་ནང་བཞིན་དུས་སྐབས་དེའི་སྐབས་སུ་ད། བཙན་པོའི་དུས་ཚོད་ཀྱི་ཨ་ནི། ད་བློན་ཆེན་རིམ་པ་མི་འདྲ་བ་ཅིག་ཤུགས་ཆེ་ཤོས་དེ་གསུམ་ཡོང་གི་འདུག་ཨ་དགུང་བློན་ནང་བློན་བཀའ་ཡོ་གལ་འཆོས་པའི་བློན་པོ་ཟེར་གསུམ་ཡོང་གི་འདུག་ཨ། དེ་ཚོས་གི་བློན་པོ་ཡོང་ས་དེ་རང་ལ་ཅིག་བལྟས་པ་ཡིན་ན་ཡང་དམིགས་བསལ་ལོ་གཅིག་ཡོད་རེད་དཔེ་བྱས་ན། ཞང་གསུམ་བློན་བཅས་དབུས་ཀྱི་མདུན་ས་འཛིན་ལབ་ཉེ་ཅིག་ཡོད་རེད། ལོ། བཙན་པོ་སྲོང་བཙན་སྒམ་པོའི་སྐབས་ཀྱི་ཆབ་སྲིད་ཀྱི་བློན་ཆེན་གྱི་འགྲོ་སྟངས་ལ་བྱས་ན། ཞང་གསུམ་ཟེར་དུས་དངོས་སུ་མ་ཕྱོགས་ཀྱི་རྒྱུད་པ་ལབ་དགོས་རེད་ད་དུས་སྐབས་དེའི་སྐབས་སུ་ང་ཚོས་ཨ་ཞང། དེ་ཞག་བྱས་ན་ཨ་ཞང་ལབ་དགོས་ར་ཨ་མའི་ཕྱོགས་ཀྱི་རྒྱུད་པ་ཞིག་རེད་བ། དེ། མང་པོ་ཞེ་བོ་ཞིག་བློན་པོ་ལ་ཤུགས་ཆེ་བོ་ཞེ་བོ་ཡོང་གི་རེད་ད་སྤྱི་བཏང་ང་ཚོས་སྤུར་རྒྱལ་བཙན་པོའི་གོང་སུ་ན་འདྲ་འདི་ག་ལ་གང་འཚམ་ཅིག་ལ་ག་རེ་ཟེར་ན་མ་རྒྱུད་དེ་ཤུགས་ཆེ་བོ་ཞེ་བོ་འདུག་ང་ཚོས་ཕ་རྒྱུད་ཚོགས་པ་དང་མ་རྒྱུད་ཚོགས་པ་ཟེར་སྤྱི་ཚོགས་ཀྱི་འཕེལ་རིམ་ལ་རིམ་པ་ལོ་གཉིས་ཡོང་གི་རེད་བ། དཔེ་བྱས་བྱས་ན་ད་ལྟ་ང་ཚོའི་དེ་ཞག་བྱས་པ་ན་ང་ཚོ་མང་ཆེ་ཕ་རྒྱུད་ཚོགས་པ་ལོ་ཆེ་འགྲོ་ཆེ་པ་ཕའི་སྒོ་ཆེ་དང་པ་ཕའི་གི་ད་རྒྱུད་པ་ཐད་ཆེ་ཤུགས་ཆེ་བ་འགྲོ་ཡ་ལོ་ཅིག་ཡོད་རེད་བ། སྔོན་མ་ཡིན་ན་ཐོག་མའི་ཆར་ལ་ཨ་མའི་རྒྱུད་པ་དེ་འགྲོ་གི་ཡོད་རེད་བ་དཔེ་བྱས་ན་དེ་ཞག་ང་ཚོའི་གི་སེམས་ཅན་ཚང་མ་ལོ་མ་རྒྱུད་མ་རྒྱུད་རྐྱང་རེད་བ།

ཨ་མའམ་ཡང་ན་བཙན་པོའི་གི་དེ་ད་མནའ་མ་ཡི་གེ་སམ་ལྕམ་ཡིན་པ་ཡིན་ན་རེད་ལྕམ་ཆུང་ཡིན་པ་ནས་ངེས་པར་དུ་ག་རེ་ཟེར་ན་རྒྱལ་ཕྲན་གཅིག་ནས་ཚུར་ལེན་བྱེད་ཁོ་ཚུར་འདུས་ཐབས་བྱེད་ཡས་ཀྱི་གནད་འགག་ཅིག་སེམས་ཀྱི་འདུག་དངོས་སུ་རང་བཞིན་གྱིས་ཁོ་ཚོའི་ཤུགས་དེ་ནས་ཚུར་ག་ལ་གང་འཚམ་བཀུག་ཐབས་བྱེད་ཡས་དང། བཀུག་པ་དེ་ལ་ཆེ་མཐོང་སྤྲད་བྱས་ཨ་ནི་གོ་གནས་བཀོད་ཡས་དེ་གལ་ཆེ་བ་ཆེན་པོར་མཐོང་གི་ཡོད་ས་རེད་བ། དེ་འདྲ་ཡིན་དུས་དངོས་སུ། ཞང་གསུམ་བློན་བཅས་དབུས་ཀྱི་མདུན་ས་འཛིན་ལབ་དུས་ཞང་གསུམ་ཚུད་ན་སྣ་ནམ་ལབ་ཀྱི་ཡོད་རེད་ཞང་གཅིག་སྣ་ནམ།

སྤྱི་དང། བཙན་པོ་མཆིམས་ཀྱི་ནས་མཆིམས་བཟའ་ཟེར། བཙུན་མོ་ལ་ནང་འབྲོང་གཉན་གྱི། ཨ་ནི་ཐ་མ་དེ། འབྲོང་གཉན་མར་གོང་དང་སྟག་རི་གཉན་གཟིགས་རི། ཨ་ནི་ཐ་མ་དེ། ཁོ་རང། མ་སྡུག་པ་ཞེ་པོ་ལོ་ཆགས་ཀྱི་ད། བཙུན་མོ་དེ་མ་སྡུག་པ་ཞེ་པོ་ལོ་ཆགས་ཀྱི་ཨ་ནི་ག་རེ། བྱས་ཀྱི། ཨ་ནི་ཁྱེད་རང་འདི་འདྲས་ཅིག་མ་སྡུག་པ་ཆགས་ཡོད་རེད་ཟེར་ན། ངའི་ཕ་ཡུལ་ལ་ཟ་ཡས་ཀྱི་ཨ་ནི་ག་ཟེར་ན་ཅིག། ཁ་ལག་ཡོད་རེད་དེ་ང་ལ་མ་རག་པ་ཡིན་པ་སོང་ཙང་དེ་རེད་ལབ་དུས་སྐབས་སུ་ཨ་ནི་དེ་ཟས་ན་འགྲིག་གི་རེད་ལབ་དུས་སྐབས་སུ། ཨ་ནི་ཡས་དེ་དེ་དུས་སྐབས་སྐབས་སུ་ག་ཟེར་ན་ཉ་ཡིན་ཟེར་བ།

སྟག་རི་གཉན་གཟིགས་ལ་དཀའ་ངལ་འཕྲད་བྱས། མིག་ལོང་བ་ཆགས་རེད་ཟེར་ཡས་དང་དེ་འདྲས་ཀྱིས་ཡལ་གྲིབ་ཕོག་རེད་ཟེར་ཡས་ཀྱི་དཀའ་ངལ་འཕྲད་ཅིག་དེ་འདྲས་དང་འདྲས་ཅིག་བཤད་ཡོང་གི་འདུག་ཨ། གངས་ཅན་ད་མཆིམས་ལབ་མཁན་དེ། བཙན་པོའི་གི་བཙན་པོ་གོང་མ་དེ་ཚོས་ཀྱིས་དེ་རེད་བཙུན་མོ་དེ་འདྲ་བྱས་རེད། དེ་ག་ནང་བཞིན་འབྲོ་ལབ་མཁན་ཅིག་ཡོད་རེད། འབྲོ་ལབ་མཁན་དེ་དང་བཙན་པོ་གོང་མ་དེ་ཚོས་ཀྱིས་བཙུན་མོ་དེ་འདྲ་བྱས་ཅིག་ད་དེ་ཚོས་ཀྱིས། སྤུན་ཀྱག་དེ་ཚང་མ་ལོ་བཙན་པོའི་གི་ག་རེ་ཟེར་ན་ཆབ་སྲིད་ཀྱི་བློན་ཆེན་ཆགས་ཅིག་རེད་བས་ཞང་གསུམ་ཞང་བློན་ཟེར་མཁན་དེ།

དཔེ་བཤད་ན་ང་ཚོས་སྟོད་མངའ་རིས་སྐོར་གསུམ་བར་དབུས་གཙང་རུ་བཞི་སྨད་མདོ་ཁམས་སྒང་གསུམ་ཟེར་ཡས་ཀྱི་དེ་འདྲའི་སྟོད་སྨད་ཀྱི་དབྱེ་བ་ཅིག་འབྱེད་ཀྱི་ཡོད་རེད་བ། དེ་ལྟ་བུ་ཅིག་བཅད་ལ་དུས་སྐབས་དེའི་སྐབས་སུ་དཔེ་བཤད་ན། སྟོད་ན་ག་རེ་ཟེར་ན། འབྲོ། རྒྱལ་མཚན་སེང་གེ་ལབ་མཁན་དེས་ག་རེ་ཟེར་ན། ཆབ་སྲིད་དབང་སྒྱུར་འཛིན་བསྡད་ཡོད་རེད་ཟེར་གཙོ་བོ་དེ་ཁོ་རང། སྨད་ན་ནི་མཆིམས་རྒྱལ་གཟིགས་ཤུ་ཏིང་ལབ་མཁན་དེས་ནི་ཆབ་སྲིད་དབང་སྒྱུར་འཛིན་བསྡད། བར་ན་སྣ་ནམ་གྱིས་འཛིན་བསྡད་ཡོད་རེད་ཟེར་ཞིག་དེ་ག་ཆེ། དེ་ཚོ་གསུམ་ལ། སྟོད་སྨད་བར་གསུམ་གྱི་དཔོན་ཆེན་པོ་གསུམ་ཟེར་ཡས་ཤིག་བསྐོས་ཡོད་རེད་དེ་ཚོ་དཔོན་དེ་ཚོ་འདུག་བལྟས་པ་ན་ང་ཚོའི་གི་ས་ཁུལ། དཔེ་བཤད་ན་ང་ཚོའི་དེ་ཤ་གཙང་རྒྱལ་རྒྱུད་དང་ཨ་ནི་ག་རེ་ཟེར་ན་དེ་དབུས་རང་གི་རྒྱལ་རྒྱུད་དང་དེ་ག་ནང་བཞིན་གྱི་དྭགས་ཀོང་རྒྱལ་རྒྱུད་འདི་ཚོ་ལ་ནི་དཔོན་དེ་ཚོ་ཤུགས་ཆེན་པོ་ཞེ་ཅིག་ཟིན་བསྡད་པའི་གི་རྣམ་པ་ལོ་ཅིག་མངོན་བསྡད་ཀྱི་འདུག་སོང་ཙང་ད་དེ་འདྲ་ལ་བལྟས་དུས་སྐབས་སུ་ཨ་ནི་སྲོང་བཙན་སྒམ་པོའི་གི་དུས་སྐབས་དེའི་སྐབས་ཀྱི་ཨ་ནི་ཆབ་སྲིད་འཛིན་སྐྱོང་བྱེད་སྟངས་དེ་ཧ་ཅང་ཞིབ་ཚགས་པོ་དང་རྦད་དེ་བརྟན་བརླིང་ཞེ་པོ་ཅིག་ཡོད་པའི་རྣམ་པ་ལོ་ཅིག་ང་ཚོས་རང་བཞིན་གྱིས་མངོན་ཐུབ་ཀྱི་འདུག་ཨ། ཞུས་ཙང་ཀ་ལོང། ད་སྐབས་དེ་དུས་ཀྱི་སྤྱི་ཚོགས་ཀྱི་གྲུབ་ཆ་དང་དེ་གས་ཀྱི་ཐོག་ནས་ད་ང་རང་ཚོ་བོད་ཀྱི་སྤྱི་ཚོགས་འདི་སྲ་བརྟན་ཡོང་ཐབས་ཀྱི་ཐོག་ལ། སྐབས་དེ་དུས་ཀྱི་ད་སྤྱི་ཚོགས་ཀྱི་གནས་སྟངས་གཞི་ལ་བཟུང་པའི་ཐོག་ནས། ཁྲིམས་གཏན་འབེབས་གནང་ཡག་དང་ད་སྒྲོམ་གཞི་དེ་འདྲ་ཅིག་བཟོས་གནང་ཡོད་རེད་ལ་ནི། གོང་ལ་ང་ཚོ་ཡང་སྟོབས་ལགས་ཀྱིས་ད་ཆོས་རྒྱལ་སྲོང་བཙན་སྒམ་པོས་ནི་མཛད་པ་ད་དམིགས་བསལ་ཅན་འདི་གས་ངོ་སྤྲོད་ཞིབ་ཚགས་པོ་ཞེ་དྲག་ཅིག་གནང་སོང་ལ་ནི་ཆོས་རྒྱལ་འདི་ཡིས་ད་དགུང་ལོ་ནི་སུམ་ཅུ་སོ་གྲངས་ལས་བཞུགས་མེད་པའི་ལོ་རྒྱུས་ཅིག་ཡོད་རེད་ད་དགོངས་པ་རྫོགས་པའི་སྐོར་ལ་ཡིན་ནའི་ལས་གསུང་སྲོལ་མི་འདྲ་མང་པོ་ཅིག་བྱུང་ཡོད་རེད་བ། ལའོ། འགྲོ་ག་ལ་ད་སྤྱི་ལྟར་ང་ཚོས་ཀྱིས་ད་ཕྱི་ལོ་ཆིག་སྟོང་དགུ་བརྒྱ། ལྔ་བཅུ་ལ་གོ་རེ་ད་ག་འཇའ་དེབ་དེབ་ཐེར་དཀར་པོ་མ་བྱུང་གོང་ལ། སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དྲུག་ཡན་ཡོད་འདུག་ཚུལ་ད་དེབ་ཐེར་དཀར་པོ་བྲིས་འདུག་ཡོད་བ་ཡོད་བ་ཞེ་ད་ག་འཇའ་པར་བརྒྱབ་ཞེ་ན་ལྔ་བཅུའི་ནང་ལ་རེད་བ། དེ་ནས་བྱས་ཅི། བོད་སིལ་བུར་ཐོར་ནས་བོད་སིལ་བུར་ཐོར་བ་ནས་བྱས་ཅི། ཨ་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ལྔ་བཅུའི་བར་ལ་ཐུག་ད་ག་འཇའ་ང་ཚོས་གི་སྲོང་བཙན་སྒམ་པོ་དེ་ག་དུས་ཀྱི་དུས་ཡུན་བཞུགས་རེད་ཟེར་དུས་སྐབས་སུ

བཅོ་ལྔ་ཚུན་ལས་ཆ་སྙོམས་ལོ་བཅོ་ལྔ་ཚུན་ལས་མ་བཞུགས་པའི་གནས་སྟངས་ཡང་མིན་ན་ལོ་བཅུ་གཡས་གཡོན་ལས་མ་བཞུགས་པའི་གནས་སྟངས་འདི་ལ་བཟོད་དགོས་ཉེས་སོགས་ལོ་བཞི་བོ་ཆགས་བསྡད་ཀྱི་འདུག་ཨ། ད་ཁྱེད་ལ་ནི་སྲོང་བཙན་སྒམ་པོ་གིས་ང་ཚོས་གི་ལོ་དེ་ག་དུས་ཚོད་ཅིག་དར་ཟེར་ན་སྐུ་འཁྲུངས་རེད་ཟེར་དེའི་ཐོག་ལ་གཞི་རྩའི་གི་ད་ལྟ་བ་ལྟས་བལྟས་ཚེ་མ་མཐུན་པོ་ལོ་ཞིག་ཡོད་རེད་དེ་ཡིན་ན་ལ་ཡང་ད་སྲོང་བཙན་སྒམ་པོ་དགུང་ལོ་སུམ་ཅུ་སོ་གསུམ་དང་སོ་གཉིས།

བྱས་ཙང་ད་འདི་འདྲ་བྱས་དུས་སུ་གཞི་ནས་བཙན་པོ་སྲོང་བཙན་ནི་བྱས་ནས་ནི་གཞི་ནས་ང་ཚོས་ཀྱི་བཙན་པོ་དུས་ཚོད་ཀྱི་ལོ་ལོ་རྟགས་ག་རེ་ཡིན་མིན་དེ་ཅིག་རིམ་པས་རིམ་པས་ཅིག་བག་ཆགས་ཀྱིས་ཤེས་ཐུབ་པའི་ལོ་ཞོར་རེད་ཁྱི་ཡི་ལོ་ཟེར་དང་རྟ་ཡི་ལོ་ཟེར་ཟེར་བ་དང་ནི་ག་རེ་ཟེར་ན་གླང་གི་ལོ་ཟེར་དང་དེ་འདྲས་ཀྱིས་ང་ཚོས་ད་དབང་ཐང་ཟེར་དགོས་རེད་ལོ་རྟགས་ལ་ལོ་ཁམས་བཅུ་གཉིས་སྦྱོར་བ་དེ་སྦྱར་རྗེས་གཞི་ནས་མ་གཞི་ང་ཚོ་ལ་ར་སྤྲོད་དང་རྙེད་ཐུབ་པའི་ལོ་ཅིག་རེད་ད་དེའི་གོང་ལ་བཙན་པོ་སྲོང་བཙན་སྐུ་མ་གཤེགས་གོང་ལ་ནི་ང་ཚོ་ལ། ཏུན་ཧོང་ཡིག་ཆ་ནང་ལ། ལོ་ཁམས་སྦྱར་རྗེས་ཨ་ནི་ག་རེ་ཟེར་ན་བཤད་བྱ་རྒྱུ་དེ་འདྲ་མེད་འདུག་སྒོས་སུ། ཨ་ནི་ལོ་ཚིགས་གཏན་འབེབས་བྱེད་དཔེ་དཀའ་ལས་ཁག་པོ་ཞིག་བྱས་བསྡད་ཀྱི་འདུག་ཨ། ད་གངས་ཅན་ཡོངས་གྲགས་ཀྱིས་ད་དེང་སང་གི་ཚན་རིག་དང་མཐུན་པ་དང་བོད་ཀྱི་ཏུན་ཧོང་གི་ཡིག་ཆ་དང་རྒྱ་ནག་གི་ཐང་རྒྱལ་རབས་ཡིག་ཆ་དེ་ཚོ་གཤིབ་བསྡུར་བྱས་རྗེས་ཨ་ནི་ག་རེ་ཟེར་ན་ལྷག་པར་དུ་གོར་ཁ་རྒྱལ། བལ་ཡུལ་རྒྱལ་པོ། དེ་དུས་ཀྱི་ཨ་ནི་འོད་ཟེར་གོ་ཆ་ལ་ཉེ་འབྱོར། དེ་དུས་ཀྱི་ལོ་ཁམས་ལྷག་ཏུ་ཚང་མ་བསྡུར་བ་ཡིན་ན་ད་སྲོང་བཙན། དྲུག་བརྒྱ་ལྔ་བཅུ། བ་ད་དེ་ལ་ག་རེ་ཟེར་ན་མྱ་ངན་ལས་འདས་པ་ལ་དེང་སང་དེ་ག་རང་ལ་ཆ་འཛིན་གནང་གི་ཡོད་རེད་ལ། ཡོངས་ཁྱབ་ཀྱི་ད་དྲུག་བརྒྱ་ལྔ་བཅུ། དགོངས་པ་རྫོགས་པའི་གསུང་ཡ་དེའི་ད་ཡོངས་ཁྱབ་ཅིག་ད་ལྟའི་དུས་ཚོད་དེའི་ཡོངས་ཁྱབ་ཅིག་ཆགས་ཡོད་རེད། གོ་དེ་འདི་གི་ལོ་རྒྱུས་ལོ་རྒྱུས་མ་ཉེས་ཚོ་ད་ཡོངས་ཁྱབ་ཆགས་དེ་གོ་རེད། ད་སྲོལ་རྒྱུན་གྱི་མ་ཉེས་ཚོ་དུང་ད་ད་དེ་ལ་ཐུགས་ཡིད་ཆེས་ལ་མ་ཆེས་ལ་གནང་གི་ཡོད་སྲིད་པ་རེད་བ། དེ་ད་ང་རང་ཚོའི་ག་རེ་རེད་ཟེར་ན་ད་རེད། ཚན་རིག་དང་མཐུན་པ་ཞིག་དགོས་རེད་ག་རེ་ཟེར་ན་ད།

གཙུག་ལག་ཁང་དུ་བྱོན་ནས་མོང་གསར་ཁྲི་བྱམས་དང་བློན་པོ་ཞང་སྣ་ཆེན་པོ་གཉིས་ལ། ཞལ་གདམས་ལེགས་པར་སྩལ་ཏེ་གསུམ་ཀ་འོད་ཀྱི་ཕུང་པོར་གྱུར་ནས་འཕགས་པ་ཐུགས་རྗེ་ཆེན་པོའི་སྣང་བརྙན་ལ་ཐིམ་ཞེས་གསལ་བ་དང། གཅིག་ནི་ཐུན་མོང་གི་སྣང་བ་ལ་རྒྱལ་པོ་དང་བཙུན་མོ་འདི་ཚོ་འཕན་པོའི་ནང་ལ་བཞུགས་པའི་སྒང་ལ་ནི་བལ་བཟའི་ཞབས་ཕྱི་སྐྱེ་དམན་ཅིག་ལ་ནི་རིམས་ནད་ན་ནི། འདི་ནི་རྒྱལ་པོ་ཡབ་ཡུམ་ལ་འགོས་ནས་གཤེགས་པ་རེད་གསལ་ཅིག་ད་རྒྱལ་པོ་ཡབ་ཡུམ་གསུམ་ཆ་སྡེབས་གཅིག་ལ་གཤེགས་ཡག་དེ། ཅི་འདྲའི་ཅིག་ལ་ཆ་བཞག་ནས་ཨ་ནི་རྒྱལ་པོའི་སྐུ་གསོབ་བཟོས་བྱས། ཨ་ནི་འདིའི་ནང་ལ་ག་ཟེར་བའི་ཤིང་རྟའི་ནང་ལ་ཨོ་ནི་ཨ་ནི་འཕྱོངས་རྒྱས་ལ་བང་སོ་ལ་འདི་འདྲ་ཞུས་པ་རེད་ཟེར་ནས་ཡིག་རིགས་ཁ་ཤས་ནང་ལ་འདི་ཡོད་རེད་ད་འདི་ཐུན་མོང་མ་ཡིན་པ་འཕགས་པ་ཐུགས་རྗེ་ཆེན་པོའི་ཐུགས་ཀ་ལ་ཐིམ་པ་ད་འདི་མ་ཎི་བཀའ་འབུམ་ད་དེ་ག་ནང་བཞིན་རྒྱལ་དབང་ལྔ་པའི་ད་ད་གསུང་འབུམ་དེ་ཚོའི་ནང་ལ་གསལ་པོ་ཞེ་པོ་ཅིག་ད་དཔེ་འདི་ཞེ་པོ་ཅིག་ཡོད། བཀའ་སློབ་གནང་བ་ཟེར་དགོས་རེད་རྒྱལ་པོས་བཀའ་སློབ་གནང། བློན་པོ། ད་མོང་བཟའ་གཉིས་ལ་བཀའ་སློབ་གནང་ཨ་ནི་རྒྱལ་པོ་ཐིམ་དེ་ནས་རྒྱ་བཟས་བཀའ་སློབ་གནང་རྒྱ་བཟའ་དཔུང་པ་གཡོན་ལ་ཐིམ་བལ་བཟས་བཀའ་སློབ་གནང་བལ་བཟས་བཀའ་སློབ་གནང་ཡང་བཅས་ལ་བལ་བཟའ་དཔུང་པ་གཡོན་ལ་ཐིམ་བྱས་པའི་གསུམ་ཀ་ཐིམ་ཡང་དེ་ནས་སླར་ཡང་ཁོང་ཚོས་ངུས་བྱས་ནས་ད་དུང་ང་ཚོ་བྱས་པའི་ཞལ་གདམས་གནང་རོགས་གནང་ཟེར་དུས་ཨ་ནི་ཡང་རྒྱལ་པོས་བལ།

བཞུགས་སྟངས་ནང་ལོགས་ལ་ག་འདྲས་སུ་ཡོད་རེད་བཤད་ན་དགོངས་ན་དེ་ཚོ་ཚང་མ་བཀའ་ཐང་སྡེ་ལྔའི་ནང་ལས་བང་སོ་དེ་ཚོ་རྒྱག་སྟངས་སྒང་ག་བཀའ་ཐང་སྡེ་ལྔའི་ནང་ལ་གསལ་གྱི་འདུག་ད་སྲོང་བཙན་སྒམ་པོའི་སྐུ་ཚེའི་སྐོར་ལ་གསུང་སྟངས་འདྲ་མི་འདྲ་མང་པོ་ཞིག་ཡོད་རེད། འགའ་ཤས་ཀྱིས་ནི་སྲོང་བཙན་སྒམ་པོ་དགུང་ལོ་བརྒྱད་ཅུ་གྱ་གཉིས་ལ་བཞུགས་པ་ལ་འདོད་གནང་གི་ཡོད་རེད་འཁྲུངས་ཚེས་དེ་སྲོང་བཙན་སྒམ་པོ་སྤྱི་ལོའི་དྲུག་བརྒྱ་བཅུ་བདུན་ལ་འཁྲུངས་གཤེགས་ཚེས་དེ་དྲུག་བརྒྱ་དགུ་བཅུ་གོ་གསུམ་ལ་བྱེད་དགོས་ཡག་རོབ་ཅིག་ད་བརྒྱད་ཅུ་གྱ་གཉིས་ལ་བཞུགས་ན་ད་འདི་ཚོ་བྱས་པའི་སྒང་ལ་འདུས་སྲོང་མང་རྗེ་དང། རྒྱལ་རབས་གཞན་དེ་ཚོ་སྒང་ག་འཁྲུག་འགྲོ་གོ་བར་འདི་ཚོ་ལོ་དུས་རྩ་ནས་མཐུན་པ་མ་རེད་ལོ་དུས་རྩ་ནས་མ་འདུག་ཅིང་ཡང་འདི་ནས་རྒྱལ་རབས་ཁ་ཤས་ནང་དེ་ལས་སྐུ་ཚེ་རིང་དགུ་བཅུ་གོ་བཞི་ལ་སོང་ཙང་བཞུགས་པའི་ལོ་རྒྱུས་ཅིག་ཡོད་རེད་དེ་བྱས་ན་ནི་ད་དུང་བའི་འཁྲུག་ཆེ་རུ་ཆེ་རུ་ཕྱིན་ཕྱིན་འུབ་སུ་ཙང་མ་འདུས་པའི་ཆགས་ཡོང་གི་འདུག་ཡང་འདི་ནས་ཏུན་ཧོང་ནས་རྙེད་པའི་ཡིག་ཆ་དེ་ཚོའི་ནང་ལ་ནི་དགུང་ལོ་སུམ་ཅུ་སོ་གཉིས་ལ་བཞུགས་པའི་ལོ་རྒྱུས་ཡོད་རེད་ཏུན་ཧོང་གི་ཡིག་ཆ་དེ་ཚོའི་ནང་ལ་དེབ་ཐེར་དཀར་པོའི་ནང་ལ་ནི་དགུང་ལོ་སུམ་ཅུ་སོ་དྲུག་ལ་བཞུགས་པའི་ལོ་རྒྱུས་བརྗོད

བརྒྱད་ཅུ་གྱ་གཉིས་ཞུ་མཁན་ཡོད་རེད་དགུ་བཅུ་གོ་བཞི་ཞུ་མཁན་ཡོད་རེད་སུམ་ཅུ་སོ་གསུམ་བྱས་པ་ཡོད་རེད་སུམ་ཅུ་སོ་དྲུག་བྱས་པ་ཡོད་རེད་ཨ་ནི་ངས་ནི་ཁ་ཚོན་རོབ་ཙམ་ཞུ་ཐུབ་ཀྱི་མི་འདུག་ད་འདི་ཚོའི་ནང་ལ་བལྟས་ན་ལྷ་སའི་གཙུག་ལག་ཁང་གི་ད་བར་ཁང་ལ་བཞུགས་པའི་ཆོས་རྒྱལ་ང་འདྲ་མ་དང་དེ་ག་ནང་བཞིན་ཆོས་རྒྱལ་གྱི་སྐུ་འདི་ཚོ་བལྟས་ན་ནི་སྐུ་ཚང་མ་གཞོན་ཤ་དོད་པོ་ཤ་སྟག་ཅིག་བྱུང་ཤག་འདི་འདྲས་སོང་ཙང་ནི་དགུང་ལོ་བརྒྱད་ཅུ་རང་ནི་བཞུགས་ཨ་ཡོད། ཐ་སྙད་འདི་འདྲས་ཅིག་ཞུས་པས་སྐུ་མདུན་གྱི་དབུ་ཕུར་བུ་ནང་བཅས་ཡའི་འདྲ་པོ་རོབ་ཅིག་འདུག་འདྲ་པོ་རོབ་ཅིག་འདུག་དེ།

སྐམ་པོ། སྐུ་མྱ་ངན་ལས་འདས་ཟེར། ད་དེའི་རྗེས་ལ་ད་བང་སོ་དང་འབྲེལ་གྱི་གནས་སྟངས་དེ། ག་འདྲ་བྱས་རེད་ཟེར་ཐོག་ལ་ཆ་བྱས་པ་ན། གཞི་རྩའི་གི་ང་ཚོས་གི་བཙན་པོ་སྲོང་བཙན་སྐུ་མྱ་ངན་ལས་གྲོངས་ཡས་ཟེར་དེ་ལ་ང་ཚོས་གི་ཆོས་འབྱུང་ལོ་རྒྱུས་དང་དེ་འདྲའི་ང་ཚོས་གི་ཏུན་ཧོང་གི་ཡིག་ཆ་དེ་ཚོ་བྱས་པ་ན་བཤད་སྟངས་ཏོག་ཙམ་མི་འདྲ་བ་ལོ་ཆགས་འགྲོ་གི་པ་རེད། དཔེ་ཆ་བཞག་ན། ས་སྐྱ་བསོད་ནམས་རྒྱལ་མཚན་གི་བརྩམས་གནང་རྒྱུ་གི་རྒྱལ་རབས་གསལ་བའི་མེ་ལོང་ལྟ་བུ་ཆ་བཞག་པ་ན་ཨ་ནི་སྲོང་བཙན་སྒམ་པོ་ག་རེ་ཟེར་ན་དེ།

ད་སྤུར་རྒྱལ་བཙན་པོའི་གི་བང་སོ་མང་པོ་ཅིག་བཙན་པོ་རིམ་བྱུང་གི་བང་སོ་མང་པོ་ཡོད་རེད་རེད་དེ། ཕལ་མོ་ཆེ་ཅིག་བོད་སིལ་བུའི་སྐབས་སུ་ཨ་ནི་ག་རེ་ཟེར་ན་འབངས་གྱེན་ལོག་སྐབས་སུ་བང་སོ་བསྔོགས་བྱས་བགོ་བཤའ་བརྒྱབ་བྱས་ཁྱེར་འགྲོ་རེད་ཡིན་ནའང་ལ་ད་ལྟ་གཅིག་ལྷག་རྒྱུ་དེ་ཨ་ནི་སྤུར་རྒྱལ་བཙན་པོ་སྲོང་བཙན་སྒམ་པོའི་གི་བང་སོ་དེ་ད་དུང་ག་རེ་ཟེར་ན་སྔོག་མེད་པ་ལྷག་བསྡད་རྒྱུ་ཞོར་ར་དེ་དེ་ཤ་འཕྱོང་རྒྱས་རང་ལ་ཡོད་རོ། ལྷོ་ཁ་འཕྱོང་རྒྱས་ལ་ནའོ་ལ། ལོའོ། ད་དེ་ཡིན་པས་ན། ཆོས་རྒྱལ་སྲོང་བཙན་སྒམ་པོའི་མཛད་པ་དང་སྐབས་དེ་དུས་ཀྱི་སྤྱི་ཚོགས་ཀྱི་གནས་སྟངས་དང་འབྲེལ་ཡོད་འདི་གྲས་ནི་གོང་ལ་ང་ཚོ་སྟོབས་ལགས་ཀྱིས་ངོ་སྤྲོད་ཞིབ་ཚགས་པོ་ཞེ་དྲག་ཅིག་གནང་སོང་ལ། ད། ཆོས་རྒྱལ་སྲོང་བཙན་སྒམ་པོའི་ད། སྲས་གུང་རུ་གུང་བཙན་གྱིས་བོད་ལ་དབང་བསྒྱུར་བྱེད་ཡག་གི་དུས་ཚོད་འདི། དུས་ཡུན་ཐུང་ཤོས་ཅིག་རེད་བཞག་སོང་ཙང། ང་ཚོ་ཡང་སྟོབས་ལགས་ཀྱིས་ད་སྲོང་བཙན་གྱི་རྗེས་དེ་ཡང་བཙན་པོ་གུང་རུ་གུང་བཙན་གྱི་སྐོར་ལ་ངོ་སྤྲོད་ཅིག་གནང་རོགས་གནང་ཞུ་གི་ཡིན་ད་ལྟ་གསུང་ཡག་བྱས་པ་ན་ཆིག་སྟོང་དྲུག་བརྒྱ་ལྔ་བཅུ་ནས་དྲུག་བརྒྱ་ལྔ་བཅུ་ང་ལྔའི་བར་ལ་ཨ་ནི་བོད་ཀྱི་དབང་སྒྱུར་བ་གནང་བ་རེད་ཟེར་འདུག་འདི་ཡིན་ན་དུས་ཡུན་ཐུང་ཤོས་ཅིག་བྱེད་ཀྱི་ཡོད་པ། ལགས་ད་དེ་གཅིག་ད་གསུང་སྟངས་གཅིག་རང་རེད་པ་བཙན་པོ་གུང་རི་གུང་བཙན་དེ་ཆབ་སྲིད་འགན་བཞེས་དང་བཞེས་ཡོད་མེད་སྐོར་ལ་ཁ་སང་ང་ཚོས་གཅིག་རྩ་རྒྱུད་རུ་དུ་བ། རྒྱུ་མཚན་ག་རེ་རེད་ཟེར་ན། ད་ང་ཚོས་ཀྱི། ལོ་ཚིགས་མ་ཤེས་ཤ་ཅིག་ངེས་པ་རྙེད་པའི་ལོ་ཚིགས་ཤེས་ཤ་འགྲོ་དགོས་ཀྱི་ཡོད་རེད་པ། ངེས་པ་རྙེད་པའི་ལོ་ཚིགས་ཤེས་ཤ་འགྲོ་དགོས་དུས་སྐབས་སུ། སྤུར་རྒྱལ་བཙན་པོ་སྲོང་བཙན་སྒམ་པོ་དགུང་ལོ། དགུང་ལོ་སོ་དུར། ཁྲི་ལ་འཁོད་དེ། དྲུག་བརྒྱ་ཉི་ཤུ་རྩ་དགུ་རེད་པ། དྲུག་བརྒྱ་ཉི་ཤུ་རྩ་དགུ་ལ་ཁྲི་ལ་འཁོད་ཅེས། ད་ག་དུས་གྲོངས་རེད་ལབ་དགོས་རེད་ཟེར་ན། དྲུག་བརྒྱ་ལྔ་བཅུ་ལ་གྲོངས་རེད་ལབ་དགོས་པ་རེད་པ། དྲུག་བརྒྱ་ཉི་ཤུ་རྩ་དགུ་ནས་དྲུག་བརྒྱ་ལྔ་བཅུའི་དུས་ལ་ད་སྲོང་བཙན་གྱི་མཛད་པ་ཚང་མ་ཞིག་བསྐྱང་དགོས་བྱེད་དགོས་པ་རེད་པ། ད་གིན་ང་ཚོས་མཛད་རྗེས་ཚང་མ་ཡོད་རྒྱུ་དེ། ད་དེ་འདྲ་སྒྲོལ་དཀར་ལ་གུང་རི་གུང་བཙན་དྲུག་བརྒྱ་ལྔ་བཅུ་ནས་ཆབ་སྲིད་བཟུང་བ་རེད་ལྔ་བཅུ་ང་ལྔ་ཡན་ཡོད་པ་རུ་ཞིག་བཟུང་དགོས་པ་རེད་པ། ད་དུས་སྐབས་འདིའི་སྐབས་སུ་ཏུན་ཧོང་གི་ཡིག་ཆ་གཞིར་བཞག་བྱས་པ་ཡིན་པ་ཡིན་ན། ཨ་ནི། སྤུར་རྒྱལ་བཙན་པོ་ག་རེ་འཁོད་བསྡད་ཡོད་རེད་ཟེར་ན། མང་སྲོང་འཁོད་བསྡད་ཡོད་དྲུག་བརྒྱ་ལྔ་བཅུ་ནས་ལྔ་བཅུ་ནས་བྱས་བྱས་ག་རེ་ཟེར་ན་ཆབ་སྲིད་ཐུགས་འགན་བཞེས་ཏེ་མང་སྲོང་རེད་ལ། དེ་ག་ནང་བཞིན་གྱི་རྒྱ་ནག་ཐང་ཡིག་ལ་ཡང་ཨ་ནི་ག་རེ་ཟེར་ན་སྲོང་བཙན་སྒམ་པོ་ལ་ཨ་ནི་སྲས་མེད་པས་ཚ་བོ་ཞིག་གིས་ཨ་ནི་བོད་ཀྱི་ཆབ་སྲིད་བཟུང་ཟེར་འཁོད་བསྡད་ཡོད་ད། གུང་རི་གུང་བཙན་དེ་སྲོང་བཙན་གྱི་ཚ་བོ་ཡིན་དགོས་ཀྱི་རེད་པ། ད་ག་རེ་ཟེར་ན་སྲས་རེད་སྲས་རེད་པ་གུང་རི་གུང་བཙན་དེ་སྲོང་བཙན་གྱི་སྲས་ཡོངས་གྲགས་རེད་མང་སྲོང་ག་ས་དེ

གལ་སྲིད་ཟིན་གྱི་ན་དེའི་སྒང་ལ་ཟིན་དགོས་ཆགས་ཀྱི་རེད་དེའི་སྒང་ལ་ནི། གཅིག་ནས་སྲོང་བཙན་ཁོ་རང་སྐུ་འཚོ་བཞུགས་རེད། གཉིས་ནས་གུང་རི་གུང་བཙན་གྱིས་ཆབ་སྲིད་འདིའི་སྒང་ལ་ཟིན་ཡས་ཀྱི་དུས་སྐབས་འདི་འདྲ་ཅིག་ལ་ན་སྲོང་བཙན་གྱི་མཛད་པ་དེ་འདྲ་ཞིག་བསྐྱངས་ཐུབ་ཡས་མེད་ཅོག་བཟོ་འདྲ་ཞིག་རེད་ད། འདི་འདྲ་བྱེད་དུས་སྐབས་སུ་གལ་སྲིད། ང་ཚོས་ཡིག་ཆ་འགའ་ཤས་ལ་ལོ་ལྔ་ཟིན་བྱས་དེ་ནས། མྱ་ངན་ལས་འདས་པ་ག་རེ་ཟེར་ན་ཡིན་པ་སྲོང་བཙན་ཆུང་དུས་ནས་མྱ་ངན་ལས་འདས་པ་སླར་ཡང་ཨ་ནི་སྲོང་བཙན་རང་གིས་ཆབ་སྲིད་ཐུགས་འགན་བཞེས་རེད་ཟེར་ལབ་ཀྱི་ཡོད་རེད་ད་གལ་སྲིད་དེ་ཡིན་པའི་དབང་དུ་བཏང་བ་ཡིན་པ་ཡིན་ན། ད་དྲུག་བརྒྱ་བཞི་བཅུ་ཞེ་ལྔ་ནས།

ཧ་ལམ་མེད་ཅོག་བཟོ་འདྲ་རེད་འདུག། ཧུ་ཧུ་ཧུ་ཧུ། བྱས་ཙང་དེ་ཡིན་དུས་སྟོབས་ལགས་ཀྱིས་གཟིགས་པ་ཡིན་ན་གུང་རི་གུང་བཙན་འདི་སྐུ་ན་ཆུང་དུས་ནས་ཅིག་དགོངས་པ་རྫོགས་པའི་དབང་གིས་ནི་བོད་ཀྱི་ད་སྲིད་དབང་བོད་ལ་དབང་བསྒྱུར་གནང་མེད་པ་ཅིག་ལ་ངོས་འཛིན་གནང་གི་ཡོད་རོ། ལགས་འོ་ལགས་གལ་སྲིད་ང་རང་གི་བསམ་ཚུལ་བྱས་པ་ཡིན་ན་གུང་རི་གུང་བཙན་ཡིན་པ་འདི་ད་སྲོང་བཙན་སྒམ་པོའི་སྲས་རང་བྱས་ཡིན་པ་ཡིན་ནའང་ཁོང་རང་གིས་ཆབ་སྲིད་དབང་བསྒྱུར་བྱེད་ཡས་དང་ཆབ་སྲིད་བཟུང་ཡས་འདི་འདྲ་ཞིག་ཁྱོན་ནས་བྱུང་མི་འདུག་བསམ་གྱི་ཡོད་རེད་ག་རེ་ཟེར་ན་དགུང་ལོ་ཆུང་རྐྱང་རྐྱང་ཆུང་ཆུང་ནས་ག་རེ་ཟེར་ན་མྱ་ངན་ལས་འདས་ཤིང་ལྷག་པར་དུ་དེ་འདྲ་ང་ཚོའི་བཤད་སྟངས་ནང་ད་དྲུག་བརྒྱ་ལྔ་བཅུའི་ནང་ལ་ཆབ་སྲིད་ཐུགས་འགན་བཞེས་ཟེར་ད་རྩ་བ་ཉིད་ནས་བྱུང་མེད་པ་ད་ལྟའི་ཁ་ཚོན་བཅད་ནས་བཤད་ཐུབ་ཀྱི་རྒྱུ་མཚན་ག་རེ་རེད་ཟེར་ན་རྒྱ་ནག་གི་ཐང་ཡིག་དང་ཏུན་ཧོང་ཡིག་ཆ་གཉིས་ཆ་ལ་དེ་ད་ངས་གོང་དུ་ཞུས་ཡས་རེད་ཐང་ཡིག་ལ་ག་རེ་འཁོད་ཡོད་རེད་ཟེར་ན་སྲོང་བཙན་ལ་སྲས་མེད་པས་ཚ་བོ་ཞིག་གིས་ག་རེ་ཟེར་ན་ཆབ་སྲིད་བསྐྱངས་ཤག་ཟེར་གྱི་ཡོད་རེད་ད།

ད་ལྟ་ད་ཆོས་རྒྱལ་སྲོང་བཙན་སྒམ་པོ་དང་ནི་གུང་རི་གུང་བཙན་གྱི་སྐོར་ད་ང་ཚོ་མདོར་བསྡུས་ཅིག་ངོ་སྤྲོད་གནང་སོང་ང་ཚོ་ལེ་ཚན་གོང་མའི་ལེ་ཚན་ཁག་འགའ་ཤས་ཅིག་ནས་བྱས་བྱས་གཙོ་བོ་གཅིག་འདི་ད་བོད་ས་ཡོངས་རྫོགས་གཅིག་གྱུར་བཟོས་གནང་མཁན་གྱི་ད་ཆོས་རྒྱལ་སྲོང་བཙན་སྒམ་པོ་འདིའི་མཛད་རྗེས་འདི་གའི་ངོ་སྤྲོད་གནང་ཡོད་རེད་ལ་ཨ་ནི་སྟོབས་ལགས་ཀྱིས་ད་ང་ཚོ་དེ་རིང་གི་ལེ་ཚན་འདི་ནི་མཇུག་བསྒྲིལ་བའི་མཚམས་དེར་བོད་ཀྱི་བཙན་པོ་སྲོང་བཙན་སྒམ་པོ་དེ་ཁྱེད་རང་གིས་ཡང་གདེང་འཇོག་ག་འདྲ་གནང་གི་ཡོད་ན་ངོ་སྤྲོད་ཅིག་གནང་རོགས་གནང། ལགས། ད་བཙན་པོ་སྲོང་བཙན་སྒམ་པོ་དེ་དངོས་གནས་ཀྱི་བོད་ཀྱི་ཨ་ནི་ག་རེ་ཟེར་ན་ད། དུང་དཀར་རིན་པོ་ཆེ་གིས་ནམ་རྒྱུན་གསུང་ཡས། ཕུལ་དུ་བྱུང་བའི་གི་དམག་དོན་མཁས་ཅན་དང་ཆབ་སྲིད་མཁས་པ་དང་ཨ་ནི་ག་རེ་ཟེར་ན་དེ། ཡོན་ཏན་ཅན་ཞིག་རེད་ཟེར་ཏེ་དེ་ནང་དང་དངོས་གནས་ཀྱི་ང་ཚོས་ཀྱི་སྲོང་བཙན་ལ་གདེང་འཇོག་ལོ་ཞིག་བཞག་དགོས་ཀྱི་ཡོད་ན་སྲོང་བཙན་སྒམ་པོ་དེ་དངོས་གནས་མི་རང་གི་ཚུལ་ལ་པཎ་ཆེན་རིན་པོ་ཆེས་བཀར་ནས་དེ་འདྲ་ཞིག་གནང་ཡོད་ཨ་ནི་སྔོན་མ་ང་ཚོས་སྲོང་བཙན་སྒམ་པོ་ལྷ་ལ་གར་ཟེར་ན་བཀུར་བྱེད་དད་པ་བྱེད་བྱས་གར་ཟེར་ན་དེ་འདྲ་བྱེད་དགོས་རེད། ད་ག་ཆོས་པ་ཡིན་ནའང་འདྲ་དེ་འདྲ་བྱེད་དགོས་རེད་དེ་འདྲ་ང་ཚོས་སྲོང་བཙན་དེ་མི་ལ་ངོས་འཛིན་བྱེད་ཀྱི་དཔའ་བོ་ཞིག་ཡིན་པ་མི་རིགས་ཀྱི་དཔའ་བོ་ཞིག་ཡིན་པ་ལ་ང་ཚོས་ངོས་འཛིན་བྱེད་བྱས་གར་ཟེར་ན་ད་དེ་རྗེས་དྲན་བྱེད་དགོས་རེད་གསུང་ཡས་ཤིག་དེ་འདྲ་སྲོང་བཙན་གྱི་གར་ཟེར་ན་དེ་སྐུ་བརྙན་དེ་ལྷ་ས་སྲོང་བཙན་སྐུ་བརྙན་བཞེངས་ཡས་ཀྱི་པཎ་ཆེན་རིན་པོ་ཆེའི་དགོངས་པ་དེ་འདྲ་དེ་འདྲ་བྱེད་གྲ་སྒྲིག་འདི་འདྲ་ཅིག་བྱས་ཡོད་རེད། དཀར་མཛེས་ཀྱི་ལྷ་བྲིས་ཉི་མ་ཚེ་རིང་ལ་ཉི་ཤུར་ཁོ་རང་ལ་གར་ཟེར་ན་དེ་བྲིས་འདུག་ཅུང་དཔེ་དེའང་པཎ་ཆེན་རིན་པོ་ཆེའི་ཆིབས་རྟ་ཅིག་ལ་ཁོང་རང་ཆིབས་གནང་རྗེས་པེ་ཅིང་ནང་ལ་ཕེབས་ཏེ་དཔེ་སྟོན་ལུས་གནང་བྱས་ཤིང་སྐུ་པར་དེ་དེ་ནང་མཇལ་རྒྱུ་འདུག་ཨ་འོ་འདི་ནང་དག་རེད་ད་གངས་ཅན་སྲོང་བཙན་དངོས་གནས་དྲང་གནས་ཀྱི་མི་བོད་པ་མི་ཕལ་བ་ཅིག་ཟེར་ན་འདྲ་ང་ཚོའི་སྐྱེས་བུ་རང་ག་བ་ཟེར་ན་འདྲ་འདི་འདྲས་ཅིག་ལ་ང་ཚོའི

ང་ཚོས་ནམ་ཞག་རྒྱུན་དུ་སྲོང་བཙན་སྒམ་པོ་ང་ཚོའི་མི་རང་གཅིག་གི་ངོ་བོ་ལ་ཤར་ཆེད་ང་ཚོས་ནམ་རྒྱུན་འཕགས་པ་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་རེད། ཟེར་གི་འདི་འདྲས་ཀྱི་ཅིག་ཡིན་ཡ་ད་སྤྱན་རས་གཟིགས་རྣམ་སྤྲུལ་ཡིན་ཆོག་གི་རེད་དེ་ན་མཛད་པ་དེ་བསྐྱངས་ཡོང་དུས་སྒོས་སུ་མི་རང་གི་མཛད་པ་ཅིག་དང་དུས་སྐབས་དེའི་སྒོས་སུ་དེ་འདྲ་ཅིག་ལ་ངོས་འཛིན་བྱེད་པ་ན་གཞི་ནས་སྲོང་བཙན་གྱི་གཟི་བརྗིད་ཐོན་ཡ་དང་དངོས་གནས་ཀྱི་དམག་དོན་མཁས་པ་དང་ཆབ་སྲིད་མཁས་པ་ཟེར་ཏེ་ང་ཚོས་མཚན་སྙན་དེ་ཏག་ཏག་རན་པོ་ཞིག་འདུག་བསམ་གྱི་འདུག་ལགས། ད་དེ་འདྲས་ཅིག་གཙོ་བོ་སྲོང་བཙན་གྱི་ང་རང་གི་དངོས་གནས་དང་བཙན་པོ་སྲོང་བཙན་སྒམ་པོ་དེ་དངོས་གནས་ཀྱི་ཕུལ་དུ་བྱུང་བའི་དམག་དོན་མཁས་ཅན་དང་ཆབ་སྲིད་མཁས་ཅན་དེ་འདྲས་ཅིག་དང་མི་རིགས་གར་ཟེར་ན་ད་དེ་རྒྱལ་གཅེས་པ་ཞིག་ལ་དེ་འདྲས་ཅིག་ལ་ཅིག་མཐོང་དེ་དགོས་ཡ་ལ། ད་དེ་འདྲས་ཅིག་མིན་རུ་འཇོག་ག་ལ། ལགས་སོ་ལགས་སོ། ཨ་འདབ་ལགས་དེ་འདྲས་ད་ལྟ་ཡང་ང་ཚོའི་ལེ་ཚན་གྱི་མཇུག་དེ་འདི་ཅིག་ངོ་སྤྲོད་གནང་རོགས་གནང་དང་ཆོས་རྒྱལ་སྲོང་བཙན་སྒམ་པོའི་སྐབས་ལ་མཐའ་འདུལ་ཡང་འདུལ་གཙུག་ལག་ཁང་བཞེངས་གནང་ཡོད་དུས་འདི་གས་ཡང་ག་འདྲས་སེ་ཆགས་གནང་གི་ཡོད་རེད་ལོ། སྤུར་རྒྱལ་བཙན་པོ་སྲོང་བཙན་སྒམ་པོའི་སྐབས་སུ་བལ་བཟའ་དང་རྒྱ་བཟའ་གི་རྟེན་སྐལ་ལ་ཨ་ནི་ལྷ་ས་ལ་གདན་འདྲེན་ཞུས་འདུག་རེད་པ་ར་མོ་ཆེ་དང་ར་ས་འཕྲུལ་སྣང་གཙུག་ལག་ཁང་གཉིས་གར་ཟེར་ན་བཞེངས་འདེབས་འདུག་སྐབས་དེར་ང་ཚོས་ཇོ་བོ་གཉིས་གདན་འདྲེན་ཞུས་རྗེས་ཇོ་བོ་མི་བསྐྱོད་རྡོ་རྗེ་དང་ཤཱཀྱ་མུ་ནེ་བཞུགས་ས་གི་ར་མོ་ཆེ་གཙུག་ལག་ཁང་དང་ཨ་ནི་ར་ས་འཕྲུལ་སྣང་གཙུག་ལག་ཁང་ཞེས་གྲགས་ད་རྗེས་ལ་དམག་འཁྲུག་དང་དེ་འདྲས་ལྷག་པ་འདུག་རྒྱ་བཟའ་ཕྱི་མ་དེའི་སྐབས་སུ་ཨ་ནི་མོ་རང་གིས་ད་དགོངས་པ་བཞེས་སྟངས་ཟེར་ན་ཐུགས་ཀྱི་དགོངས་པ་བཞེས་སྟངས་བྱས་ནས་ང་ཚོས་གཙུག་ལག་ཁང་གཉིས

དེ་ནས་ངོས་ལུས་སྲིན་དུག་མི་འདུ་བ། བཞེངས་པ་མི་ཉག་བཟའ་ཟེར་མཁན་འདི་གིས་བྲག་ལྷ་ཀླུ་སྦུག་ལྷ་ཁང་ཟེར་མཁན་བཞེངས་པ་རེད་མོང་བཟའ་ཁྲི་ལྕམ་གྱིས་ཡེར་པའི་བྲག་ཡེར་པ་ཡོ་ར་ལྷ་ཁང་བཞེངས་པ་དེ་བཅས་ནི་བཙུན་མོ་དེ་ཚོ་གིས་ལྷ་ཁང་བཞེངས་འདུག་པ། བཙུན་མོ་ལྷ་ཁང་བཞེངས་པ་དང་མཉམ་དུ་སྲོང་བཙན་གྱི་མཐའ་འདུལ་ཡང་འདུལ་གྱི་ཨ་ནི་གཙུག་ལག་ཁང་ལ་ཉེ་བའི་བྲག་ང་ཚོས་གི། ལའོ། བོད་པའི་གི་དབྱིབས་དེ་དག་ཡིན་ཡ་ད་རུ་བཞིའི་རྒྱ་ཁྱོན་ཡིན་ཡ་ཅིག་དབྱིབས་དེ་དང་དཔེ་ད་བོད་པའི་གི་ས་ཁམས་ཆགས་ཚུལ་ལོ་ཅིག་བྱེད་དགོས་ད་ད་དེ་བོད་པའི་གི་དངོས་སུ་ས་བཀྲ་དེ་ཆགས་ཀྱི་ཡོ་ར། བོད་ཀྱི་ས་བཀྲ་ཆགས་ཀྱི་འདུག་ལགས་པ་ད་བོད་ཀྱི་ས་བཀྲ་དང་པོ་དེ།

འབྲུག་ལ་ཡོད། སྐབས་དེ་དུས་ང་ཚོས་ཧི་མ་ལ་ཡའི་གྱི་རི་རྒྱུད་རྒྱབ་ལོགས་ཀྱི་ས་ཁུལ་དུ་ཚང་མ་ལ། ཁུ་ནུ། སྤི་ཏི། ལ་དྭགས་དེ་ག་ནང་བཞིན་འབྲུག། དེ་ནས་ང་ཚོས་མོན་དང་ཡིན་པར་བྱས་དེ་ཚོ་ལ་བལ་པོ་གློ་སྨོན་ཐང་ཟེར་ཚང་མ་ལ་མོན་ལབ་ཀྱི་རེད། ཧི་མ་ལ་ཡའི་རི་རྒྱུད་རྒྱབ་ལོགས་དེ་ཚོ་ལ་མོན་གྱི་རི་གྱི་ཆ་ལྡན། བྱས་ཙང་འདི་གི་འབྲུག་ལ་ཉེར་ཕྱིན་ཆད་ལ་བྱུང་འགྱུར། རེད་འདི་གི་རེད་སྐྱེར་ཆུ་ལྷ་ཁང་ལ་ཉེ་དེ་ཡོད། དེ་ག་ནང་བཞིན་གྱི་རྐང་པ་མཐིལ་གཡོན་ལ་ཚལ་རིགས་སྒྲོལ་མ་ལྷ་ཁང་གཞོན་ཞིག་དང།

གཙུག་ལག་ཁང་མང་པོ་ཞེ་ཅིག་དང་སངས་རྒྱས་ཆོས་ལུགས་ཀྱི་ལྷ་ཁང་མང་པོ་ཞེ་ཅིག་དང་ས་གནས་འདི་གི་མི་ཚང་མ་དང་སངས་རྒྱས་ཆོས་ལུགས་ཀྱི་འདི་ཀར་སོང་སྟེ་ཕྱི་ཕྱོགས་པས་གཞན་པ་ཕྱི་མ་འབྱོར་བས་ཀྱི་ཀར་སོང་ན། དགོངས་པ་འདི་འདྲ་ཞིག་བཞེས་རྗེས་ནི་སངས་རྒྱས་ཆོས་ལུགས་བོད་ལ་བཏང་ཡ་དང་ནི་འདི་ཚོ་ལྷ་ཁང་འདི་ཚོ་བཞེངས་ཡས་དང་དར་སྤེལ་དང་འདི་འདྲའི་བྱུང་འདུག་པ། ལོངས། དེ་ཡིན་ནས་ད་ཆོས་རྒྱལ་སྲོང་བཙན་སྒམ་པོའི་སྐུ་དུས་ལ་ནི་བོད་ལ་ད་སངས་རྒྱས་ཀྱི་བསྟན་པའི་སྲོལ་གཏོད་པ་ཞེས་བྱས་ཞུ་དུས་ད་ར་ས་འཕྲུལ་སྣང་གཙུག་ལག་ཁང་དང་ར་མོ་ཆེ་གཙུག་ལག་ཁང་རེད་ད་དེ་བཞིན་མཐའ་འདུལ་ཡང་འདུལ་གཙུག་ལག་ཁང་དེ་གས་ད་དམིགས་བསལ་ཅིག་གིས་བྱེད་ཀྱི་ཡོད་རེད་ལ། ཨ་ད་ལྟ་ད་ང་ཚོས་ལེ་ཚན་དེ་བྲིས་ཀྱི་ཡིན་ད་སྟོབས་ལགས་ཀྱེ་ཡང་ང་ཚོ་ནི་ལེ་ཚན་ནང་ལོགས་ལ་ད་ཆོས་རྒྱལ་སྲོང་བཙན་སྒམ་པོའི